ཉེ་བའི་ལམ་བསྟན། འདོད་ན། གཉི་ག་ཡིན། གཉི་ག་ཡིན་པ་དེ་དེ་འདྲ་མ་ཡིན་ཟེར་ར་བ་ཡིན་པ། གཉི་ག་ཡིན་པ་དེ་མ་ཡིན་ཟེར་ར་བ་ཡིན་པ། རེ་རེ་ནས་མ་ཡིན་དང་གཉི་ག་ཡིན་པ་དེ་མ་ར་བ། ད་གཉི་ག་མ་ཡིན་པའི་དང་འབྲས་འགྱུར། གཉི་ག་མ་ཡིན་པ་ཡིན་པའི་ཕྱིར་ཡང། ཁ་ཡིན་གུ་ཡིན་ག་ར་ད། བུམ་པ་ཆོས་ཅན་གཉི་ག་མ་ཡིན་པ་དེ་ཡིན་པས་ཁྱབ་པའི་ཕྱིར།

ཡོད་མིན་དང་མེད་མིན་གོ་ག་རེ་ལ་སྦྱར། རང་བཞིན་གྱིས་ཡོད་མིན་ཐ་སྙད་དུ་མེད་མིན་གཉིས་ཀ་མ་ཡིན་ཟེར་དུས་དེ་གཉིས་ཀ་རེ་རེ་ནས་མ་ཡིན་དང་གཉིས་ཀ་མ་ཡིན་ཅིང་ད་གཉིས་ཀ་མ་ཡིན་པ་མ་ཡིན་གཉིས་ཀ་མ་ཡིན་པ་དེ་ཡིན་པའི་ཕྱིར། རེད་པ་ནི་བརྡའི་རྒྱུ་རང་རེད་པ་ཡོད་པ་མ་ཡིན་པ་ལོ་ཡོད་པ་མ་ཡིན་ཡོད་པ་མ་ཡིན་པ་ཡིན་ན་དེ་ནི་མེད་པ་ང་ལ་ཡིན་དགོས་ཟེར་ད་གིན་རྟགས་གསལ་བཏང་ཚར་བ་ཡིན་པ། གཉིས་ཀ་ཡིན་པ་ཆོས་གཉིས་ཀ་མ་ཡིན་པ་དང།

སོ་སོའི་སྐྱེ་བོའི་དུས་ན་སྟོང་པ་ཉིད་ཨ་མཆོག་ལ་ཀྲང་ཀྲང་ཀྲང་སུ་ཐོས་ནས། ནང་དུ་རབ་ཏུ་དགའ་བ་ཡང་དང་ཡང་དུ་བྱུང། རབ་ཏུ་དགའ་བ་དེ་ལ་བརྟེན་ནས། ཨོ། མིག་ནས་མཆི་མ་འཁྲུགས་ལུས་ནས་བ་སྤུ་ལྡང་བ་ཡོང་བ་གང་ཡིན་པ་དེ་ལ་རྫོགས་པའི་སངས་རྒྱས་བློ་ཡི་ས་བོན་འདུག་དེ་ཉིད་ཉེ་བར་བསྟན་པའི་སྣོད་གོ་འདི་རེད་ཤག་ཞེས་གསུངས་པའི་ཕྱིར། དང་བར་ཁྱམས་སུ་བལྟ། ཨོ། ཐོས་པ་ད་ཚུལ་བཞིན་དུ། ཐོས་པ་ལ་བརྟེན་ནས་བྱུང་བ་ཡིན་པ་དང། འདུག་ཟེར་མ་མཆི་མ་བཏང་ཡས་ཐོས་པ་ལ་བརྟེན་བྱུང་བ་ཡིན་པས། མཆི་མ་མ་བཏང་གོང་དུ་སྟོང་ཉིད་ཐོས་པ་ད་ཚུལ་བཞིན་དུ། ཐང་ཆེ། དེ་འདྲ་བ་དེ་ཕྱིར་སྟོང་ཉིད་ཚུལ་བཞིན་དུ་གོ། གོ་མཁན་གྱི་གང་ཟག་ཡིན་པའི་ཕྱིར། འོ་ཡིན་ད་སྟོང་ཉིད་སྟོན་པའི་སྣོད་རུང་གི་གདུལ་བྱ་ཁྱད་པར་ཅན་ཡིན་པའི་ཕྱིར། སྣོད་རུང་གི་གདུལ་བྱ་ཁྱད་པར་ཅན་ཡིན་པ་དང། འོ་ཡིན་ད་དེ་དུས་ད་མ་གོ་གོང་ནས་མཆི་མ་ཐོན་པ་ཡིན་པ་དང།

གར་མོ། སྟོང་ཉིད་སྟོན་པའི་སྣོད་རུང་གི་གདུལ་བྱ་ཁྱད་པར་ཅན་དེ་ལ་ལུས་ངག་གི་རྟགས་གཉིས་ཁྱད་པར་ཅན་དེ་དང་དེ་མ་དགོས་པ་དང། མ་དགོས་ན་དེ་དོན་སྟོང་ཉིད་སྟོན་པའི་སྣོད་རུང་གི་གདུལ་བྱ་ཁྱད་པར་ཅན་གྱི་དོན་མ་ཡིན་པ་དང། མ་ཡིན་ན་དཔེ་ཆ་དང་འགལ། སོ་སོའི་སྐྱེ་བོའི་དུས་ན་སྟོང་པ་ཉིད་ཐོས་ནས། ནང་དུ་རབ་ཏུ་དགའ་བ་ཡང་དང་ཡང་དུ་འབྱུང། རབ་ཏུ་དགའ་བ་ལས་བྱུང་མཆི་མས་མིག་བརླན་ཞིང་ལུས་ཀྱི་བ་སྤུ་ལྡང་བར་འགྱུར་བ་གང་ཡིན་པ། དེ་ལ་རྫོགས་པའི་སངས་རྒྱས་བློ་ཡི་ས་བོན་ཡོད། དེ་ཉིད་ཉེ་བར་བསྟན་པའི་སྣོད་ནི་དེ་ཡིན་ཏེ།

ཡིན་ནའང་ཁོ་ལ་རྟག་པའི་མཐར་འཛིན་ཟེར་མིང་ཞིག་བཏགས་དགོས་རེད་པ་རྟག་པའི་མཐར་འཛིན་ཟེར་མིང་ཞིག་བཏགས་དགོས་རེད་པ་འོ་དེའི་རྒྱུ་མཚན་ཡོད་དེ། དངོས་པོ་རྣམས་རང་བཞིན་གྱིས་གྲུབ་ན། དངོས་པོ་ཡི་དངོས་པོའི་ཡོད་པ་གོ། དངོས་པོ་རང་བཞིན་གྱིས་གྲུབ་ན་ད་དངོས་པོའི་ཡོད་པ་བྱས་རེད་པ་དངོས་པོའི་ཡོད་པ་གོ། ད་དངོས་པོའི་རང་བཞིན་ཡིན་དངོས་པོའི་གནས་ལུགས་ཡིན་གྱི་ཟེར་མ་གཏོགས་དངོས་པོའི་གནས་ལུགས། འོ་དངོས་པོའི་ཡོད་པ་དེ་དངོས་པོའི་གནས་ལུགས་ཡིན་དགོས་རེད། དེ་ཡིན་ན་རང་གི་རང་བཞིན་སྤངས་པའི་ཆོས་མི་སྲིད་རེད། ཆོས་ཡིན་ཕྱིན་ཆད་ལ་རང་རང་ལ་རང་བཞིན་རེ་རང་བཞིན་ཟེར་ན་མི་འདུག་ངོ་བོ་ཟེར་ན་མི་འདུག་རེ་རེ་ཡོད་རེད། ངོ་བོ་རེ་རེ་ཡོད་རེད་བྱས་ཙང་ངོ་རང་གི་ངོ་བོ་སྤངས་པའི་ཆོས་མེད་མེད་པ་ཡིན་ད་རང་གི་རང་བཞིན་སྤངས་པའི་ཆོས་མི་སྲིད་པས། དེ་དེ་དངོས་པོའི་ད་ག་རེ་ཡིན་དགོས་ཟེར་ན་དངོས་པོའི་ཡོད་པ་གོ། ག་རེ་རེད་ཟེར་དུས་དངོས་པོ་རང་བཞིན་གྱིས་གྲུབ་ན་དངོས་པོའི་ཡོད་པ་དེ་དངོས་པོའི་རང་བཞིན་ཆགས་འགྲོ་གི་འདུག་ཟེར་ད་ཆགས་ན་དངོས་པོའི་ཡོད་པ་དེ་ཆོས་ཅན་ཨ་ནི་ག་རེ་ཟེར་དགོས་རེད་འོ་དངོས་པོའི་དེ་ག་རེ་ཟེར་དགོས་རེད་དངོས་པོ་ལ་དུས་ཐམས་ཅད་དུ་མ་དོར་བ་ཡིན་དགོས་རེད། དེ་འདྲ་ཟེར་བ་ད་འདི་ཚོ་ག་འདྲ་ཡིན་མི་ཤེས། བདེ་བ་ཡོད་ན་མེད་མི་ཤེས། དངོས་པོའི་རང་བཞིན་ཡིན་སོང་ན་དངོས་པོའི་རང་བཞིན་སྤངས་པས་རང་གི་རང་བཞིན་སྤངས་པའི་ཆོས་མི་སྲིད། ཆོས་མི་སྲིད་པ་ཡིན་ཙང་དེ་དངོས་པོས་ནི་དུས་ཐམས་ཅད་ལ་མ་འཁྲུལ་དགོས། དེ་མ་འཁྲུལ་ན་དུས་རྟག་ཏུ་ཡོད་དགོས། དུས་རྟག་ཏུ་ཡོད་ན་དུས་རྟག་པ་ཆགས་འགྲོ་བ་ལ་རྟག་ཏུའི་ཚད་གོ་ད་ར་བ། སྔ་ཕྱི་སྐྱེ་འཇིག་ཅི་ཡི་ག་སོགས་སྔ་ཕྱི། སྐྱེ་འཇིག་མི་བྱེད་པའི་དུས་ཐམས་ཅད་དུ་ཡོད་པ་ཅིག་ལ་དུས་ཐམས་ཅད་ཟེར་བ་རེད་ད། སྐྱེ་འཇིག་མི་བྱེད་པའི་ཡོད་པ་ཞིག་ལ་རྟག་པ་ཟེར་བ་ར་བ། བྱས་ཙང་ད་དངོས་པོའི་ཡོད་པ་དེ་དངོས་པོ་རང་བཞིན་གྱིས་གྲུབ་ན་དངོས་པོའི་ཡོད་པ་དེ་དངོས་པོའི་རང་བཞིན་ཆགས་འགྲོ་བ་རེད། ད་རང་བཞིན་ཆགས་འགྲོ་དེ་ད་དངོས་པོའི་རང་བཞིན་གོ། དངོས་པོའི་རང་བཞིན་ཡིན་ན་ད་ག་རེ་ཟེར་དགོས་བ་རེད་ད། དངོས་པོའི་རང་བཞིན་ཟེར་ན་མི་འདུག་རེད་རེད། དངོས་པོའི་རང་བཞིན་ཡིན་ན་དངོས་པོའི་དུས་ཐམས་ཅད་ལ་མ་འཁྲུལ་དགོས་གསུངས་འགྲོ་བ་དེ་ཡིན་པ་རེད། མ་བསྒྲུབ་དགོས། ད་དངོས་པོའི་དངོས་པོའི་རང་བཞིན་ཡིན་ན་དངོས་པོའི་དུས་ཐམས་ཅད་ལ་མ་འཁྲུལ་དགོས་ན་དངོས་པོའི་ཡོད་པ་གོ། དངོས་པོའི་ཡོད་པ་དེ་དངོས་པོའི་དུས་ཐམས་ཅད་དུ་ཡོད་ཟེར་ད་དངོས་པོའི་ཡོད་པ་དེ་དུས་ཐམས་ཅད་ཟེར་ན་དངོས་པོའི་འདས་པ་དང་མ་འོངས་པ་དང་ད་ལྟ་བ་གསུམ་གའི་དུས་སུ་ཡོད་ཟེར་གོ་དེ་ཡོད་ན། དེ་ནི་དངོས་པོ་ཁོ་རང་དངོས་པོའི་འདས་པའི་དུས་སུ་ཡང་ཡོད་དངོས་པོའི་མ་འོངས་པའི་དུས་སུ་ཡང་ཡོད་ཟེར་དེ་ཡིན་ན་དངོས་པོ་དེ་དུས་ཐམས་ཅད་དུ་ཡོད་པ་ཆགས་འདུག་དེ་ཆགས་ན་རྟག་པ་ཆགས་འདུག་རྒྱུ་མཚན་དེའི་ཕྱིར་ན་དངོས་པོ་རང་བཞིན་གྱིས་གྲུབ་པར་འཛིན་པའི་འཛིན་པ་ལ་རྟག་པར་འཛིན་པའི་འཛིན་ཚུལ་དངོས་སུ་མེད་ན་ཡང། ཁོ་རང་འཛིན་པའི་བློ་དེ་ལ་རྟག་པའི་མཐར་འཛིན་ཟེར་མིང་ཞིག་སླེབས་ཡོང་གི་རེད་ཟེར་བ་དེ་ལྟར་རྩ་ཤེས་ལས་གང་ཞིག་རང་བཞིན་གྱིས་ཡོད་པ་དེ་ནི་མེད་པ་མེད་པ་མིན་པས་རྟག་ཟེར་སོང་ངོ། རང་བཞིན་གྱིས་ཡོད་པ་ཡིན་ན་དེ་ནི་ག་རེ་བྱས་རེད་ཟེར་ན་དེ་ཡི་རང་རེད་དེ་ནི་ཁོ་ཡོད་པ་ཁོ་རང་བཞིན་ཆགས་འགྲོ་བ་རེད་རང་བཞིན་ཡིན་ན་དུས་ཐམས་ཅད་ལ་དུས་གསུམ་ག་ལ་མ་འཁྲུལ་བའི་ཟེར་གྱི་འདུག་པ་ང་ཚོའི་ཡིད་བདེ་བ་ཞིག་ལ་ཕར་ཕྱིན་ནང་མཐོ་བ་ཞིག་འདུག་པ་བ་དེའི་ཟས་ཡིན་པ་རེད་ཡིན་དགོས།

དེ་ལ་མི་བཞག་ཟེར་རྟགས་ཁོ་ག་རེ་ཟེར་ན། ད་ལྟ་དེ་ག་རེ་ཟེར། དུས་གསུམ་དུ་ཡང་མེ་ལ་མ་འཁྲུལ་བ་ཞེས་པ་དེ་རང་བཞིན་ཟེར་ཁོ། རང་བཞིན་གྱི་མཚན་གཞི། རེ་བ་དང་རང་བཞིན་གྱི་མཚན་གཞི་ཟེར་ན་གནས་ལུགས་ཀྱི་མཚན་གཞི་ཟེར་ན་འགྲིག་བདེ་ར་བ། རང་བཞིན་གྱི་མཚན་གཞི་བདེན་སྟོང་ཁོ་ལ་དགོངས་པ་རེད་མ་གཏོགས་ཆོས་ཉིད་ཁོ་དེ། དུས་གསུམ་དུ་མེ་ལ་མི་འཁྲུལ་བ་ཟེར་ན་ཉོག་དྲ་ཐོན་ཡོང་གི་རེད་ཟེར་བ། ད་དེ་འདྲ་མི་ཤེས་མི་ཤེས་མི་ཤེས། དང་དང་དང། རེ་བ་བདེན་སྟོང་དང་ཁྱད་པར་ཡོད་ར་བ།

ཆད་པའི་མཐར་འཛིན་རེ་བྱས། དེའི་ཞེན་ཡུལ་གོ་ཆད་མཐའ་བྱས། ཆད་པའི་མཐར་འཛིན་ཟེར་ན་བློ་གོ་ལ་བྱས། ཁོའི་ཞེན་ཡུལ་གོ་ལ་ཆད་པའི་མཐའ་གོ་བྱས། དེ་མེད་མཁན་བྱས་རྟག་པའི་མཐའ་དང་མཐའ་ཡིན་ན་མེད་པས་ཁྱབ་འགྲོ་བ་ཡིན་པ་རེད་ཡང་ང་ཚོས་དེའི་མཐའ་ཟེར་དེ་ས་ཆ་ཡི་མཐའ་དེ་ཟེར་ཡ་མ་རེད། རྟག་མཐའ་དང་ཆད་མཐའ་ཟེར་ཡ་རེད། ཡོད་མཐའ་དང་མེད་མཐའ་ཟེར་འོ་དེ་སྲིད་མཐའ་དེ་ཡིན་ན་མེད་པས་ཁྱབ་འགྲོ་བ་ཡིན་པ་རེད། འོ་དོ་ཆད་པའི་མཐའ་ཡིན་པའི་ཕྱིར། རང་བཞིན་དང་དེའི་སྲིད་དུ་ས་དོན་དང་དེ་རེས་དངོས་སྨྲ་བ་རྣམས་ཀྱི་རྒྱུད་ལ་ཡོད་མཁན་གྱི་རང་གྲུབ་སྟེ་ཧ་སོ། འོ་ག་རེ་རང་ངོས་ནས་གྲུབ་པའི་དངོས་པོ་གཅིག

ད་དངོས་པོའི་ཡོད་པ་གོ། ཁོ་བོའི་དངོས་པོ་ཁོ་རང་གི་གནས་སྟངས་ཅིག་གམ་གནས་ལུགས་ཆགས་འགྲོ་བ་རེད། ཡིན་ན་ཅེས་ད། རང་བཞིན་གོ། རང་བཞིན་གོ། རང་བཞིན་གྲུབ་ན་དངོས་པོའི་ཡོད་པ་དེ་དངོས་པོའི་རང་བཞིན་ཡིན་དགོས། དངོས་པོའི་རང་བཞིན་ཡིན་ན་དེ་དངོས་པོའི་གནས་ལུགས་དང་རྟག་པ་ཡིན་དགོས་དེ་ཡིན་དགོས། དངོས་པོའི་གནས་ལུགས་ཡིན་དགོས། རང་གི་རང་བཞིན་ཟེར་དང་གནས་ལུགས་ཟེར་དང། འོ། ཟེར་དེ་ཚོ། ཆོས་རང་གི་ཆོས་ཉིད་ཟེར་དེ་ཚོ་གང་ག་ལོ། ཁོ་རང་གི་གནས་སྟངས་རེད། ཁོ་རའི་ཆོས་ཉིད་རེད། ཁོ་རེ་མི་ཁོ་རང་བཞིན་རེད། མི་ཁོ་རང་གི་ཆོས་ཉིད་རེད་ཅིག་བཤད་རྒྱུ་འདུག་ཨ། དུས་རྒྱུན་ང་རང་ཚོ་སྐད་ཆ་བཤད་དུས།

ད་ག་རེ་ཆགས་འགྲོ་ཟེར་ན། དེ་དག་ལ་སྐུར་འདེབས་ཡིན་པའི་ཕྱིར། རྟག་པ་ཡིན་ཕྱིན་ཆད་ལ། ག་རེ་རེད་ཟེར་ན་སྐད་ཅིག་སྔ་ཕྱིར་འཇིག་རྒྱུ་མེད་པ་ཡིན་པས་ཁྱབ་འགྲོ་བ་རེད། དེ་ལྟར་ཁོ་བོ་རྟག་པ་གཅིག་རང་གྲུབ་དུས་སྐད་ཅིག་གཉིས་པའི་དུས་སུ་ཞིག་ཟེར་ལབ་ན། ད་ནི་ཁོ་བོ་མེད་པ་འཛིན་པའི་བློ་ཆགས་འགྲོ་བ་འདུག་མེད་པ་འཛིན་པའི་བློ་མ་རེད་ཆད་པའི་མཐར་འཛིན་དུ་འགྱུར་འགྲོ་ཟེར། འོ་དེ་ཡིན་པར་དངོས་པོའི་གནས་ལུགས་དང་རྟག་པ་ཡིན་དགོས་གནས་ལུགས་དང་རྟག་པ་རང་གྲུབ་དུས་སྐད་ཅིག་གཉིས་པའི་དུས་སུ་ཞིག་ན་དེ་ལ་སྐུར་འདེབས་ཡིན་པའི་ཕྱིར། དང་པོ་དེར་ཐལ། ག་རེ་ཡིན་ན།

དེ་འདྲ་ཡིན་པ་འདྲ་ད་ཡིན་དུས་ད་སྔོན་བྱུང་ད་ལྟར་མེད་ཅེས་པ་ཨ་ནི་དང་པོ་དེར་ཐལ་དངོས་པོ་རྟག་པ་ཡིན་དགོས་གནས་ལུགས་དང་རྟག་པ་རང་གྲུབ་དུས་སྐད་ཅིག་གཉིས་པའི་དུས་སུ་ཞིག་ན་དེ་དག་ལ་སྐུར་འདེབས་ཡིན་པའི་ཕྱིར། དང་པོ་དེར་ཐལ། སྔོན་བྱུང་ད་ལྟར་མེད་ཅེས་པ་དེས་ན་ཆད་པར་ཐལ་བར་འགྱུར་འདི་གཤའ་མ་དེ་མ་རེད་པས། རྟག་པ་ཞིག་རང་གྲུབ་དུས་སྐད་ཅིག་གཉིས་པའི་དུས་སུ་གཞིགས་ན། དེ་ལ་སྐུར་འདེབས་ཡིན་པ་ཁོ་སྔོན་བྱུང་མཁན་གྱི་རྟག་པ་ཞིག་ད་ལྟའི་དུས་སུ་མེད་ཟེར་ལབ་ན་དེ་ལ་ཆད་པར་ཐལ་བར་འགྱུར་བ་ཟེར་གྱི་རེད་ཟེར་རོ། དེ་སུ་དང་པོ་མ་རེད་དེ་གཤའ་མ་དེ་འདྲ་པོ་ཞིག་མི་འདུག་ད་མི་ཤེས་དོན་དག་ལ་འདི་ལུང་འདི་སྒྲུབ་ཡག་པོ་དེ་རེད། རེད་བ། རང་གྲུབ་ཁ་རེ་མགོ། གནས་ལུགས་ཡིན་ཟེར་ན་མི་འདུག་རྟག་པ་ཞིག་ཞེས་སྔོན་བྱུང་ཟེར་ད་ལྟར་མེད་ཅེས་པ་ཟེར་ན་ད་སྔར་བྱུང་མཁན་གྱི་རྟག་པ་ཞིག་ད་ལྟའི་དུས་སུ་རང་གྲུབ་དུས་ཀྱི་སྐད་ཅིག་གཉིས་པའི་དུས་སུ་མེད་པ་རེད་ཟེར་ལབ་སོང་ན་དེ་ལ་ཆད་པར་ཐལ་བར་འགྱུར་གྱི་རེད་ཆད་པའི་མཐར་འཛིན་དུ་འགྱུར་གྱི་རེད་ཞེས་གསུངས་པ་བཞིན་དེ་ལྟར་ཡིན་གྱི། འོ་ཡོད་པར་བཟུང་ན་རྟག་འཛིན་དང་མེད་པར་བཟུང་ན་ཆད་པའི་མཐར་འཛིན་དུ་འགྱུར་བ་མ་ཡིན་ཏེ། ད་ཁོ་བོ་རང་ཡག་གི་དེར་བར་དགག་བྱ་ཁྱབ་ཆེ་བ་དེ་ཡོད་པར་བཟུང་ན་རྟག་ལྟ་དང་མེད་པར་བཟུང་ན་ཆད་ལྟ་ལ་ལྷུང་འོ་དེ་འདྲ་ཟེར་ལབ་རང་བུམ་པ་ཡོད་པ་དང། ནམ་མཁའ་རྟག་པར་བཟུང་ན་རྟག་ལྟ་ག་ནས་ཡོང་གི་རེད་ཟེར་རྟག་པ་རྟག་པར་འཛིན་པའི་དུས་ནམ་མཁའ་ཡོད་པ་བུམ་པ་ཡོད་པ་དང། ནམ་མཁའ་རྟག་པར་བཟུང་སོང་ན་རྟག་ལྟ་ག་ནས་ཡོང་གི་རེད་སངས་རྒྱས་འཕགས་པའི་རྒྱུད་ལ་སྒྲིབ་པ་མེད་ཟེར་ལབ་བཞག་ན་ཆད་ལྟ་ག་ནས་རེད་འགྲོ་ཆད་པའི་མཐར་འཛིན་ག་ནས་རེད་འགྲོ་བ་རེད་ཟེར་མེད་པ་དང། རི་བོང་གི་རྭ་མེད་པར་བཟུང་ན་ཆད་པའི་མཐར་ལྷུང་བར་འདོད་པ་ཧ་ཅང་ཐལ་བའི་ཕྱིར་རོ། དེ་ད་ལྟ་ཁོ་མེད་པར་བཟུང་ཚད་གང་ག་ལོ་ཆད་པའི་མཐར་འཛིན་ལ་འགྱུར་ཆད་ལྟར་ལྷུང་འགྲོ་གི་རེད་ཟེར་དེ་རེད་རི་བོང་རྭ་མེད་པར་བཟུང་ན་ཏག་ཏག་དངོས་པོའི་གནས་ཚུལ་ཏག་ཏག་བདེ་བདེ་གི་རེད་མ་གཏོགས་ཆད་ལྟའི་མཐར་ལྷུང་གི་མ་རེད་བ། རི་བོང་རྭ་མེད་ཟེར་ལབ་ཆོག་གི་རེད་མེད་པར་བཟུང་ན་མཐར་ལྷུང་ཡས་མི་འདུག། སངས་རྒྱས་འཕགས་པའི་ཐུགས་རྒྱུད་ལ་སྒྲིབ་པ་མེད་ཟེར་ལབ་བཞག་པ་རེད་དེ་མེད་ཟེར་ལབ་ཡོང་ཙང་ད་ཆད་ལྟར་ལྷུང་ཡས་མི་འདུག་བ། དེ་རེད་ད་ནམ་མཁའ་རྟག་པ་ཡིན་ཟེར་ལབ་པ་རེད། འོ་རྟག་པ་ཡིན་བུམ་པ་ཡོད་པ་ཡིན་ཤེས་བྱ་དེ་ཚོ་ཡོད་པ་ཡིན་ཟེར་ལབ་ན་ཡོད་པ་འཛིན་སོང་ན་ཆད་ལྟ་ལ་ག་ནས་རྟག་ལྟ་ལ་ག་ནས་ལྷུང་བྱས། དེ་དག་གང་ཞིག་རང་བཞིན་གྱིས་ཡོད་པ་ཞེས་སོགས་ཀྱི། འདུག་བྱས། རང་བཞིན་གྱིས་ཡོད་པ་ཟེར།

རང་གྲུབ་དུས་སྐད་ཅིག་གཉིས་པའི་དུས་སུ་མེད་ཟེར་སྐད་ཆ་ཅིག་བཤད་ན་ད་ག་རེ་ཆགས་འགྲོ་ཟེར་ན་རང་བཞིན་གྱིས་ཡོད་པར་བརྗོད་པ་དེ་ནི་རང་བཞིན་ལྡོག་པ་མེད་པས་ནམ་ཡང་མེད་པ་མ་ཡིན་ཏེ། ཨ་ལེ། དེ་རྟགས་མ་དེ་ལ་ཞེས་རྟགས་མ་དེ་ལ་ཡིན་མི་སྐྲག། རྟགས་མ་དེ་ལ་ཡིན་མི་སྐྲག། དངོས་པོ་རང་བཞིན་གྱིས་གྲུབ་སོང་ན་དངོས་པོ་ཡོད་པ་དེ་དངོས་པོའི་གནས་ལུགས་ཡིན་དགོས། དངོས་པོ་ཡོད་པ་དེ་དངོས་པོའི་གནས་ལུགས་ཡིན་ན་ག་དུས་ཡིན་ན་ཡང་ཡོད་པ་ཡིན་དགོས་རེད་ཟེར་རང་བཞིན་དུ་ནམ་ཡང་མེད་པ་མ་ཡིན་ཏེ། དེ་ལྟར་ན་རང་བཞིན་གྱིས་ཡོད་པ་ཉིད་དུ་ཁས་བླངས་པས་རྟག་པར་ལྟ་བར་འགྱུར་ལ་ཟེར་དང་པོ་དེ་ཡིན་པ་དང་པོ་དེ། རེད་པ་དེ་བྱས། སྔོན་གནས་པའི་གནས་སྐབས་སུ་ཟེར་བའི་དེ་ག་རེ་ཟེར་ན་རང་བཞིན་གྱིས་གྲུབ་པའི་དངོས་པོ་ཞིག་རང་གྲུབ་དུས་སྐད་ཅིག་གཉིས་པའི་དུས་སུ་མེད་ཟེར་ལབ་ན། དེ་ནི་རྟག་པ་ཞིག་རང་གྲུབ་དུས་སྐད་ཅིག་གཉིས་པའི་དུས་སུ་མེད་ཟེར་ལབ་པ་ཕྱིན་པ་རེད། དེ་ལྟ་ན་སྔོན་གནས་པའི་གནས་སྐབས་སུ་དངོས་པོའི་རང་བཞིན་ཁས་བླངས་ནས། ད་ལྟ་ཕྱིས། དེ། ཞིག་པས་མེད་དོ་ཞེས་ཁས་བླངས་ན་ཆད་པར་ཐལ་བར་འགྱུར་རོ་ཟེར། འོ་དེ་རེད། སྔོན་བྱུང་ད་ལྟ་མེད་ཅེས་པ་དེ་ནི་རྟག་པ་ཐལ་བར་འགྱུར་ཟེར་ཁོ་ཐག་གཅིག་པ་རང་རེད་དོ། ཞེས་གསུངས་པའི་ཕྱིར་རོ། ཡོད་ཅེས་བྱ་བ་རྟག་པར་འཛིན་དང་མེད་ཅེས་བྱ་བ་ཆད་པར་འཛིན་ཟེར་བའི་ལུང་ད། ཁ་ཅིག་གིས་ལུང་དེ་དྲངས་ནས། དངོས་པོ་ཐམས་ཅད་ཆོས་ཐམས་ཅད་ཡོད་པ་མ་ཡིན་ཟེར། ཡོད་པ་མ་ཡིན་ཟེར་ལབ་པ་རེད་ཟེར་ལབ་པ་རེད་པ། ལུང་དེ་དྲངས་ནས། ཁྱོད་ཀྱི་ལུང་དོན་དེ་དེ་འདྲས་མ་རེད། ད་རང་ལུགས་ལུང་དོན་ལོགས་སུ་བཤད་དགོས་པ་རེད་པ། ཡོད་ཅེས་བྱ་བ་རྟག་པར་འཛིན་ཞེས་པའི་དོན་ཡང། ཡོད་ཙམ་ལ་བྱེད་པ་མ་ཡིན་གྱི། རང་བཞིན་གྱིས་ཡོད་པར་འཛིན་ན་རྟག་ལྟ་འཛིན་པ་རེད་ཟེར་ཞིང་སྐད་ཆ་ལབ་ཀྱི་མེད་ཅེས་བྱ་བ་ཆད་པ་ཆད་པར་ལྟ་དང། མེད་ཅེས་བྱ་བ་ཆད་པར་ལྟ་ཟེར་དེ་མེད་ཙམ་ལ་ཟེར། ད་དེ་རང་ད་འགྲིག་ཡོད་ཨ་ཡིན་པ་རེད་མེད་ཙམ་ལ་བྱས་ན་འགྲིག་རེད་ཐ་སྙད་དུ་མེད་པ་གོ་རེད་པ་འོ་དེ་ཟེར་ན། འོ། འདེབས་པའི་ཆད་ལྟར་ལྷུང་འགྲོ་བ་རེད་ཞེས་པའི་དོན་ཡང་ཡོད་པ་ཙམ་ལ་མི་བྱེད་ཀྱི་དེ་ཕྱིར་ཞེས་སོགས་གཞུང་གོང་མའི་རྒྱུ་མཚན་འཆད་བྱེད་ཀྱི་གཞུང་ཡིན་པའི་ཕྱིར། དེས་ན་ལས་དང་བྱེད་པ་པོ་དང། འབྲས་བུ་ལ་སོགས་པ་རང་བཞིན་གྱིས་མེད་ཀྱང་ཡོད་པ་ཡིན་ཏེ་ཚིག་གསལ་ལས་ཁོ་བོ་ཅག་ལས་དང་བྱེད་པ་པོ་དང་འབྲས་བུ་ལ་སོགས་པའང་མེད་དོ་ཞེས་སྨྲ་བ་ཡང་མ་ཡིན་ཏེ། འོ་ན་ཅི་ཞེ་ན། འདི་དག་རང་བཞིན་མེད་དོ་ཞེས་རྣམ་པར་འཇོག་པ་ཡིན་ནོ་ཞེས་ད་དེ་གསལ་པོ་འདུག་ག། མེད་ཟེར་ལབ་ཀྱི་མེད་རང་བཞིན་གྱིས་མེད་ཟེར་ལབ་སྐད་ཆ་བཤད་ཀྱི་ཡིན་ཅེས་ཅི་སྟེ་རང་བཞིན་མེད་པ་རྣམས་ལ་བྱ་བ་བྱེད་པ་མི་འཐད་པའི་ཕྱིར་ཉེས་པ་སོ་ན་འདུག་གོ་སྙམ་ན་མི་བཟོད་ལྟ་འགར་རང་བཞིན་མེད་པ་ལ་བྱ་བྱེད་ཟེར་ཙ་ན་རང་བཞིན་མེད་ན་རྩ་མེད་ཆགས་འགྲོ་རྩ་མེད་ཆགས་ན་དེ་ནི་ཁོ་ལ་བྱ་བྱེད་ཀྱི་རྣམ་གཞག་ག་ནས་ཡོང་གི་རེད་ཟེར་ནས་བསམ་བློ་དེ་འདྲ་ཁྱོད་རང་བསམ་བློ་བཏང་གི་ཡིན་ན་ནི་དེ་ཡང་སྐད་ཆ་ང་ལ་ཉེས་པ་དེ་ཡོད་མ་རེད། རང་བཞིན་དང་བཅས་པ་རྣམས་ཁོ་ན་ལ་བྱ་བྱེད་འཐད་པ་ག་རེ་ཟེར་བྱ་བ་མ་མཐོང་ཕྱིར་དང། དེ་རེད་པ། དེ་རེད་པ། ག་རེ་ཟེར། ཅི་ཅི་ཡོད་ན་འཕགས་པའི་བདེན་པ་བཞི་པོ་རྣམས་ཁྱོད་ལ་མེད་པར་ཐལ་བར་འགྱུར་དེ་རེད་པ། ག་རེ་ཡིན་ན་གལ་ཏེ་འདི་དག། གལ་ཏེ་འདི་ཀུན་མི་སྟོང་ན་འབྱུང་བ་མེད་ཅིང་འཇིག་པ་འཕགས་པའི་བདེན་པ་བཞི་པོ་རྣམས་ཁྱོད་ལ་མེད་རང་བཞིན་དང་བཅས། རང་བཞིན་གྱིས་བཅས་པ་ཆེ་རང་བཞིན་གྱིས་སྟོང་པ་མ་ཡིན་པས་རང་བཞིན་དང་བཅས་པ་ཡིན་ན། བྱ་བྱེད་ཁྱོད་རང་ཚོ་ལ་མེད་པ་ཆགས་འགྲོ་བ་རེད་ཟེར་མཐོང་བའི་ཕྱིར་དང། རང་བཞིན་མེད་པ་རྣམས་ཁོ་ན་ལ། འོ་བྱ་བ་མཐོང་བའི་ཕྱིར་ཞེས་གསུངས་པའི་ཕྱིར་རོ། ད་དེ་རྒྱབ་གནོན་བྱེད་དེ་རྟགས་མ་རེད་རྒྱབ་གནོན། གཞན་ཡང་ཆོས་ཐམས་ཅད་ཡོད་པ་མ་ཡིན་པར་འདོད་པ་དེ་མི་འཐད་པར་ཐལ་དེ་ལྟར་འདོད་པ་དེ་ལ་དངོས་སྨྲ་བ་རྣམས་ཀྱིས་དངོས་པོ་བདེན་པར་མ་གྲུབ་ན།

དེར་ཐལ་བཞི་བརྒྱ་པའི་འགྲེལ་པ་ལས་དངོས་པོ་སྨྲ་བའི་ལྟར་ན་ནི། ཇི་སྲིད་དུ་དངོས་པོ་དེ་ཡི་ཡོད་པ་ཉིད་ཡིན་པ་དེ་སྲིད་དུ་ཟེར་དེ་ཡོད་ཙམ་ལ་མ་བྱས་པར་བྱས། བདེན་པར་ཡོད་པའམ་རང་བཞིན་གྱིས་ཡོད་པ་ཡིན་ན་ནི་རང་གི་ངོ་བོ་ཡང་ཡིན་པ་ཉིད་ལ་ཟེར་དེ་ཁོ་ཡོད་མཁན་ཆགས་འགྲོ་བ་རེད་ལས་ཀ་བྱེད་མཁན་གྱི་ཆགས་འགྲོ་བ་རེད། གང་གི་ཚེ་རང་གི་ངོ་བོ་དང་བྲལ་བ་དེའི་ཚེ་ཟེར་རང་གི་ངོ་བོ་དེ་ཙམ་ལ་མ་སེམས་ཟེར་རང་བཞིན་གྱིས་གྲུབ་པའི་བྲལ་བ་དང་བདེན་པར་གྲུབ་པའི་བྲལ་བ་ཡིན་ན་ནི་འོ་དངོས་པོ་དེ་རྣམ་པ་ཐམས་ཅད་དུ་རྩ་མེད་ཆགས་འདུག་རེད། བོང་བུའི་རྭ་དང་འདྲ་བ་གཉིས་སུ་མེད་པར་སྨྲ་བ་ལས་མ་འདས་པའི་ཕྱིར་ཞེས་པའི་དེ་དངོས་པོ་མེད་དུ་བལྟ་ས་ར་བའམ། ཕྱིར་རོ། མ་འདས་པའི་ཕྱིར། འདིས་མངོན་པར་འདོད་པ་ཐམས་ཅད་འདིས། མངོན་པར་འདོད་པ་ཐམས་ཅད་འགྲིག་དཀའ་བར་འགྱུར་རོ། ངོ་ཞེས་གསུངས་པའི་ཕྱིར་རོ། མ་འདས་པའི་ཕྱིར་འདི་ཡིས་མངོན་པར་འདོད་པ་ཐམས་ཅད་འགྲིག་དཀའ་བར་འགྱུར་རོ་ཞེས་གསུངས་པའི་ཕྱིར་རོ། གང་གི་ཚེ་རང་གི་ངོ་བོ་དང་བྲལ་བ་དེའི་ཚེ་དངོས་པོ་དེ་རྣམ་པ་ཐམས་ཅད་དུ་མེད་པའི་ཕྱིར། དེ་ཐམས་ཅད་དུ་མེད་པའི་ཕྱིར་བོང་བུའི་རྭ་དང་འདྲ་བ་གཉིས་སུ་སྨྲ་བ་ལས་མ་འདས་པའི་ཕྱིར། ག་རེ་ཡིན་པ་ན་བཞི་བརྒྱ་པའི་འགྲེལ་པ་ལས་དངོས་པོ་སྨྲ་བ། དངོས་པོ་སྨྲ་བའི་ལྟ་བ་ནི་ཇི་སྲིད་དུ་དངོས་པོ་དེ་ཡོད་པ་ཨ་ལས། ཇི་སྲིད་དུ་ཡོད་པ་ཉིད་ཡིན་པ་དེ་སྲིད་དུ་རང་གི་ངོ་བོ་ཡོད་པ་ཉིད་ཡིན་ལ། རང་བཞིན་གྱིས་གྲུབ་པ་ཡིན་ན་ཡོད་པ་ཡིན་པར་བཞག་ཆོག་རང་བཞིན་གྱིས་མེད་ན། རྩ་མེད་ཆགས་འགྲོ་གི་འདུག་ཐམས་ཅད་དུ་མེད་པའི་ཕྱིར་བོང་བུའི་རྭ་དང་འདྲ་བ་གཉིས་སུ་སྨྲ་བ། གཉིས་སུ་སྨྲ་བ་ལས་མ་འདས་པའི་ཕྱིར་སོ་ཞེས་བྱ་ནི་འོ་དེ་དབུ་མ་ག་ཚར་རེད། དེའི་ཕྱིར་གཉིས་སུ་སྨྲ་མཁན་ཁུ་སྨྲ་ཡི་གྲུབ་མཐའ་ཡིན་ན་ར་འགྲོ་ཁོ་སུའི་རེད་ཟེར་ན་དངོས་སྨྲ་བའི་གྲུབ་མཐའ་དེ་བྱེད། ཡིན་དུས་ད་དངོས་སྨྲ་བ་རྣམས་སྐད་ཆ་དེ་གཉིས་ལས་བཤད་ཡས་མ་བྱུང་བ་རེད་བཤད་པ་རེད། རང་བཞིན་གྱིས་མེད་ན་རྩ་མེད་ཆགས་འགྲོ་བ་ཡོད་ཕྱིན་ཆད་ལ་རང་བཞིན་གྱིས་ཡོད་དགོས་མཁན་དེ་གཉིས་ལས་མ་འདས་པ་རེད། དབུ་མ་ཐལ་འགྱུར་བ་དེ་དེ་གཉིས་གང་གི་ཡང་ཁོངས་སུ་མ་གཏོགས་པ་ཅན། འོ། རང་བཞིན་གྱིས་མེད་ན་མེད་མི་དགོས་པ་དང། འོ་ཧོ། དེ་ནི་ག་རེ་ཡིན་པ་ན། འོ། དེ་ནི་ག་རེ་ཡིན་ན། ཡོད་པ་ཡིན་ན་རང་བཞིན་གྱིས་ཡོད་དགོས་པའོ། དེ་ལས་འདས་འགྲོ་བའི་ཁོ་སོ་དེ་ལས་མ་འདས་པའི་ཕྱིར། ད་འདིས་མངོན་པར་འདོད་པ་ཐམས་ཅད་གསུངས་དུས་ས་ཕག་གསུང་ཁུལ་བར་ཁྱོད་རང་ཚོ་ཁས་ལེན་དེ་འདི་གཉིས་ལས་འདས་ཀྱི་མི་འདུག་བྱས་ཙང་ཁྱོད་རང་ཚོ་ཁས་ལེན་དེ་དཔེ་མི་སྲིད་ཀ་དང་དངོས་པོའི་གནས་ཚུལ་ལ་བཞག་དཀའ་བ་རེད་ཟེར་འདིས་མངོན་པར་འདོད་པ་ཐམས་ཅད་འགྲིག་དཀའ་བར་འགྱུར། རེད་བ། རང་བཞིན་གྱིས་མེད་ན་མེད་དགོས་ཟེར་ལ་རོ། དེ་ནི། ཡོད་ན་རང་བཞིན་གྱིས་ཡོད་དགོས་ཟེར་ཨོ་ད་ཡིན་དུས་སང་དེ་འགྲིག་དཀའ་བ་རེད་ཟེར་བཞག་དཀའ་བ་རེད་གསུངས་པ་རེད། ཞེས་གསུངས་པའི་ཕྱིར་གཞན་ཡང་སྐྱེ་བ་སྔ་ཕྱི་ལ་སོགས་པར་ཡང་རང་བཞིན་གྱིས་མེད་ཀྱང་ཡོད་པ་ཁས་ལེན་ཟིག་དེ། ཨོ་དབུ་མ་པས་དེ་དག་བདེན་མེད་དུ་ཁས་བླངས་པ་ལ་དངོས་སྨྲ་བས་ཕྱི་རོལ་པ་དང་ཕྱི་རོལ་པ་དང་མཚུངས་པར་རྩོད་པའི་ལན་དུ་རེད་བ་སྐྱེ་བ་སྔ་ཕྱི་རང་བཞིན་མེད་ན་ཨོ་ད་ཕྱི་རོལ་པ་ན་སྐྱེ་བ་རང་བཞིན་མེད་ཟེར་མཁན་དང་གཅིག་པའི་གཅིག་རྐྱང་རེད་བཞག་ཟེར་གསུངས་བཏགས་ས་བཏང་བའི་ལན་དུ། ཕྱི་རོལ་པ།

རྟེན་འབྲེལ་ཡིན་ནའང་བདེན་མེད་མ་ཡིན་པས་བདེན་མེད་ཡིན་པས་ད་ངོ་མ་བྱས་ན་ཁྱབ་པ་འོག་ལ་བདེན་མེད་ཡིན་པས་ཁྱབ་བདེན་མེད་མ་ཡིན་པས་ཁྱབ་པར་ཐལ་ཟེར་རྟེན་འབྲེལ་ཡིན་ན་བདེན་མེད་མ་ཡིན་དགོས་པའི་ཕྱིར་དགོས་པ་ཡིན་པར་ཐལ་རྟེན་འབྲེལ་དེ་ཡིན་ན་ཟེར་རྟེན་འབྲེལ་ཡིན་ན་བདེན་མེད་མ་ཡིན་དགོས་པར་ཐལ།

རྒྱུ་སྡུག་བསྔལ་ཀུན་འབྱུང་བདེན་པ་ལ་བརྟེན་ནས་འབྲས་བུ་སྡུག་བསྔལ་བདེན་པ་དང་རྒྱུ་ལམ་བདེན་ལ་བརྟེན་ནས་བྲལ་འབྲས་འགོག་བདེན་དེ་ཐོབ་ཡས་མེད་པ་ཆགས་འདུག་འབྱུང་བ་མེད་ཅིང་འཇིག་པ་མེད། དེ་མེད་ན་འཕགས་པའི་བདེན་པ་བཞི་པོ་དེ་ཁྱོད་རང་ལ་མེད་པར་འགྱུར་རོ་ཞེས་ནི་ཚུར་དབུ་མ་བ་ལ་ད་ཚུར་བཏང་ག་རོ། དབུ་མ་བའི་ནང་ནས་ཐལ་འགྱུར་བ་ལ་ད་ཚུར་བཏང་ག་རོ། ད་ཐལ་འགྱུར་བས་ཕར་བཏང་གི་ཨ་ཞེས་འབྱུང་འཇིག་དང། འོ་བདེན་བཞིའི་འདོར་ལེན་སོགས་མི་འཐད་པར་རྩོད་པ་ལ་ཁྱབ་པ་འགལ་བའི་ལན་བྱེད་མི་རིགས་པར་ཐལ་ཁྱེད་ལྟར་ན་འདོད་ལན་དོན་མཐུན་ཐེབས་པའི་ཕྱིར། དེ་ག་རེ་ཟེར་ན།

འོ་ཇི་སྐད་དུ་སྨྲས་པ། དེ་དག་ཐམས་ཅད་རུང་བར་འགྱུར་ཇི་སྐད་དུ་སྨྲས་པ། ཐོག་ནས་འཕགས་པའི་བདེན་པ་བཞི་པོ་དང་འབྱུང་འཇིག་ལ་སོགས་པ་དེ་ཚོ་རུང་བར་འགྱུར་རོ། ཇི་ལྟར་ཞེ་ན། རུང་བའི་རྒྱུ་མཚན་གང་ཞེ་ན། གང་གི་ཕྱིར། ཁོ་བོ་ཅག་ནི་རྟེན་ཅིང་འབྲེལ་བར་འབྱུང་བ་ལ་སྟོང་པ་ཉིད་ཅེས་སྨྲ་སྟེ་སྟོང་པ་ཉིད་སྨྲ་སྟེ་ཟེར་རོ། འོ་རྒྱུ་ཅི། རྒྱུ་རྐྱེན་ལ་བརྟེན་ནས་སྐྱེས་པའམ། ཆ་ཤས་ལ་བརྟེན་ནས་གྲུབ་པའམ། འོ་གྲུབ་པ་ཡིན་པ་ན་ནི་རང་བཞིན་གྲུབ་པས་སྟོང་ངོ་ཞེས་ཟེར་གྱི་ཡོད། སྨྲ་སྟེ། དེའི་ཕྱིར་གང་ལ་སྟོང་པ་ཉིད་འོ་འདི་རུང་བ་དེ་ལ་རྟེན་ཅིང་འབྲེལ་བར་འབྱུང་བ་རུང་ལ། གང་ལ་རྟེན་ཅིང་འབྲེལ་བར་འབྱུང་བ་རུང་བ་དེ་ལ་འཕགས་པའི་བདེན་པ་བཞི་པོ་རྣམས་འོ་རིགས་པར་འགྱུར་རོ་ཞེས་གསུངས་པའི་ཕྱིར་ཡ་གི་དེ་རེད་བ་གང་ལ། རྩ་ཤེ་ལུང་དེ་ཀའི་འགྲེལ་པ་ཀོ་ད་རྩ་ཤེ་ཏི་ཀ་རུ་ངོ་འགྲེལ་པ་ཚིག་གསལ་ནང་ལ་དེ་འདྲའི་གསུངས་ཤག། གཞན་ཡང་ཅེས་ཚིག་གསལ་ལས་ཁོ་བོ་ཅག་ལ་འབྱུང་འཇིག་སོགས་མི་འཐད་པའི་སྐྱོན་མེད་པར་མ་ཟད། ག་རེ་ཟེར་ན་རང་བཞིན་གྱིས་གྲུབ་པས་སྟོང་པ་ཁས་ལེན་ན། འབྱུང་འཇིག་སོགས་མེད་པར་ཐལ་བའི་སྐྱོན་དེ་དངོས་སྨྲ་བ་རྣམས་ཀྱིས་ཚུར་བཏང་བ་དེ་དེ་སྐྱོན་མེད་པར་མ་ཟད། བདེན་པ་བཞི་ལ་སོགས་པ་འོ་འཐད་པ་ཡིན་ཟེར་རང་བཞིན་གྱིས་མ་གྲུབ་པའི་སྟོང་པ་ཡིན་ན་རང་བཞིན་གྱིས་མ་གྲུབ་པ་ཡིན་ཙང་དེ་ནི། འོ་འདྲ་མི་འདྲ་གང་དགར་གང་སོགས་རྒྱུ་འབྲས་ཀྱི་རྣམ་གཞག་དང་སྐབས་སྐབས་ཡོད་པ་དང་སྐབས་སྐབས་མེད་པ་དང་འོ་དེ་ཚོའི་རྣམ་གཞག་གང་ག་ལ་འཐད་པ་ཡིན་ཚུལ་གྱིས་རྒྱུ་མཚན་ཅི། ཞེས་གསུངས་པའི་ཕྱིར་རོ། དངོས་པོ་སྟོང་པ་གཟུགས་བརྙན་ལ་སོགས་པ་ཚོགས་ལ་ལྟོས་རྣམས་མ་གྲགས་པ་ཡང་མིན་ཟེར་བ། བྱས་ཙང་དངོས་པོ་སྟོང་པ་གཟུགས་བརྙན་ལ་དེར་ཅི་ལྟར་འདོད་ཀྱི་དཔེ་རེད། དཔེའི་སྒོ་ནས་དངོས་པོ་སྟོང་པ་གཟུགས་བརྙན་དེ་ལ་ནི་ག་རེ་མགོ། བྱད་བཞིན་དང་མེ་ལོང་གཡའ་དག་པ་ལ་སོགས་པ་དེ་དག་ཚོགས་ཙམ་ཁོ་ལ་བརྟེན་ནས་ནི་ག་རེ་ཟེར་ན་བྱད་བཞིན་གྱི་གཟུགས་བརྙན་ཅིག་སྐྱེ་གི་འདུག་བ། གཟུགས་བརྙན་འཛིན་པའི་མིག་ཤེས་ཅིག་ཡང་སྐྱེ་གི་འདུག་བ། ཟེར་འོ་འདུག་བྱས་ནས་ཚོགས་ལ་ལྟོས་རྣམས་མ་གྲགས་པ་ཡང་མིན།

བཀག་པ་རེད་འགྲོ་ཡིན་ན་བཟོད་ན་རྙེད་པ་དོན་དམ་གྱི་མཐར་ཐུག་དཔྱོད་པའི་རིགས་པས་དཔྱད་བཟོད་པ་གང་དུ་བཀག་པ་དེ་རེད་ཤག་ཅིག་ཡོད་ཨང། མི་བཟོད་ན་ཅིག་ནི། ཨོ་དེ་བྱས་ནས་དང་པོ་གཟུགས་སོགས་ཀྱི་ཆོས་རྣམས་དབུ་མའི་རིགས་པས་དཔྱད་བཟོད་མི་བཟོད་བརྟགས་ནས་འགོག་པ་དེ་རིགས་པ་ལྟར་སྣང་ཡིན་ཏེ། ཆོས་དེ་དོན་དམ་དཔྱོད་བྱེད་ཀྱི་ཚད་མས་དཔྱད་མི་བཟོད་ན་ཆོས་དེ་དོན་དམ་དཔྱོད་བྱེད་ཀྱི་ཚད་མས་བཀག་མི་དགོས་པའི་ཕྱིར་ད་འགྲིག་འདུག་ཨ་རྡོག་རྡོག་ཨ་མ་དེ་འདི་རེད་བ་ད། དེར་ཐལ་ཆོས་དེ་དོན་དམ་དཔྱོད་བྱེད་ཀྱི་ཚད་མས་མ་རྙེད་ན་ཆོས་དེ་དོན་དམ་དཔྱོད་མ་རྙེད་ན་མེད་པར་རྙེད་པས་མ་ཁྱབ་པའི་ཕྱིར་རེད་བ་ད་ཧ་མ་གོ་ན་མེད་པར་རྟོགས་པས་མ་ཁྱབ་པའི་ཕྱིར་ད་དེ་རེད་བ་དངོས་པོའི་རྣལ་འབྱོར་བ་ལ་དེ་རེད་ད།

རྙེད་མ་རྙེད་སོགས་ཀྱི་ཁྱད་པར་ཇི་ལྟ་བུ་ཡིན་ཟེར་ན་ད་ཁོ་རང་དེ་ཧ་གོ་མི་འདུག་གསུང་གི་ཨ་ཡོད་པ་རེད་བ། དགག་བྱ་ཁྱབ་ཆེ་བ་དེ་དེ་མཁྱེན་མི་འདུག་ཟེར་གི་ཨ་རེད་དོན་དམ་དཔྱོད་བྱེད་ཀྱི་རིགས་པས་དཔྱད་ལུགས་དཔྱད་སྟངས་གོ་དཔྱད་པའི་མཚམས་གོ་དང། དཔྱད་པའི་ཚེ་ན། རྙེད་དང་མ་རྙེད་སོགས་ཀྱི་ཁྱད་པར་ཅིག་བཞག་གོ་ལ་ཁོ་ག་རེ་རེད་ཟེར་དུས་ད་དེའི་ཚུལ་ཡང་ཡོད་དེ། བུམ་སྣམ་སོགས་དང། ལྷས་བྱིན་མཆོད་སྦྱིན་སོགས

གནས་ལུགས་ཀྱི་དོན་ལ་འཚོལ་བར་ཞུགས་པ་དང་མཐར་ཐུག་གི་དོན་དཔྱད་པ་ལ་ཞུགས་པ་ནི་གཅིག་པ་ཡིན་པས་མ་གཏོགས། ཡིན་ཞིང་དེའི་ཚེ་ན་རང་གི་ཡན་ལག་རྣམས་དང་ངོ་བོ་གཅིག་དང་ཐ་དད་གང་རུང་དུ་རྙེད་རྒྱུ་མེད་དེ། ད་དོན་དུ་ང་རང་ཚོ་འདུག་འདི་པ་འདི་པ་ལ་བའི་ཁ་ནས་ལ་བའི་མགོ་དག་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་གོ་རེད། ཐ་སྙད་བཏགས་པའི་བཏགས་དོན་བཙལ་བ་ཆོ་ག་ཡིན་པ་རེད། ག་བར་འདུག་ག་བར་འདུག་ཟེར་བུམ་པ་དཔེར་ན་གང་ཟག་ལྟ་བུ་ཟེར་ན་ལག་པ་དེ་རེད་རྐང་པ་རེད་མགོ་བོ་རེད་ལྷས་བྱིན་ཟེར་ནི་ག་རེ་རེད་ཟེར་ཏེ་ལྟ་ཆོག་གོ་བ་ཡིན་པ་རེད།

རེད་བ། དེ་འདྲའི་ཚད་མ་དེ་ཡིས་དོན་དམ་བདེན་པ་རྟོགས། དོན་དམ་བདེན་པ་དེ་དོན་དམ་བདེན་པ། བདེན་པ་གྲུབ་མ་གྲུབ་དཔྱོད་པའི་ཚད་མས་མ་རྟོགས། ཅེས་བྱ་བ་གང་དུ་མེད་ཡིན་ན་གཅིག་ཟ་མ་རེད། ཞིབ་ཆ་བྱས་ར་འོ་ད་དེར་བ་དོན་དང་པོ། འོ་དེ་ཟེར་རྒྱུ་གཞན་ཅི། འོ་དུ་དེའི་ཚེ་རྙེད་རྒྱུ་ཞིག་ཡོད་ན་རྙེད་དོན་དེ་རྙེད་དོན་བདེན་གྲུབ་དང། འཚོལ་བྱེད་ཀྱི་རིགས་པ་དེ་རིགས་པ་ལྟར་སྣང་དང། དེ་ལ་བརྟེན་པའི་རྟོག་པ་དེ་ཡང་ལོག་ཤེས་སུ་འགྱུར་བའི་ཕྱིར་རོ།

བདེན་པ་གྲུབ་པའི་གཅིག་ཀྱང་མ་ཡིན། རང་བཞིན་གྲུབ་པའི་གཅིག་ཀྱང་མ་ཡིན། རང་བཞིན་གྲུབ་པའི་ཐ་དད་ཀྱང་མ་ཡིན་ཞེས་གཅིག་དང་ཐ་དད་ཅིང་རྟེན་བརྟེན་པ་བདག་དེ། ཕུང་པོ་ལ་བརྟེན་ཀྱང་བདེན་པ་གྲུབ་པའི་བརྟེན་པའམ་རང་བཞིན་གྲུབ་པའི་བརྟེན་པ་མ་རེད། ཕུང་པོ་དེ་གང་ཟག་ཅིག་གི་རང་བཞིན་རྟེན་དང་རེད་ཡིན་ན་ཡང། རང་བཞིན་གྲུབ་པའི་རྟེན་མ་རེད་ཅེས་རྟེན་དང་བརྟེན་པ་གཅིག་ཅེས་བདག་དེ་ཕུང་པོ་ལ་བརྟེན། བདག་ལ།

ཆོས་དང་གང་ཟག་གཉིས་བཞག། ཁོ་ཡི་སྟེང་དུ་འོ་རང་ཉིད་ཀྱི་མཐར་ཐུག་དཔྱོད་མཁན་གྱི་རིགས་ཤེས་ཚད་མ་གཅིག་ཡོད་ར་བ། འོ་དེ་ནི་རིགས་ཤེས་ཚད་མས་ཟེར་བཤམས་བསྡད་ན་ཁོ་བྱེད་སྒྲ་ཡིན་གཅིག་ཟེར་བ་ཁོ་བཤམས་བསྡད་འདུག་ཨ། མ་རྙེད་པའི་དོན་མ་ཡིན་པ་དང། མ་རྙེད་པའི་དོན་ཡིན་པ་དང་རེད་མ་ཡིན་པ་དང་རེད། དེའི་ཚེ་ན་རེ་བ་དུས་ཚོད་གོ་ཤེས་ཚར་སོང་ང། རྣམ་བདུན་གྱི་རིགས་པ་ཡིན་ནའང་འདྲ་གཅིག་དུ་བྲལ་གྱི་རིགས་པ་ཡིན་ན་ཡང་ཁུ། ག་རེ་སུ་བཙལ་བྱེད་ཡོད་ན་གང་ཟག་བཙལ་བྱེད་ན་བྱེད་བུམ་པ་བཙལ་བྱེད་ན་བྱེད་ག་བར་འདུག་བལྟས་ཡོང་དུས་རྩ། ཐ་སྙད་བཏགས་ནས་བྱས་ནས་རང་གི་ཆ་ཤས་དེ་རེད་དེ་དང་ངོ་གཅིག་ལ་འདུག་ངོ་ཐ་དད་ན་འདུག་གང་འདུག་བཙལ་ཡོང་དུས་ཙ་རྙེད་ཡག་མ་རེད་བ། མ་རྙེད་པ་རེད། མ་རྙེད་པས། ཆོས་དང་གང་ཟག་དེ་དག་རང་ཉིད་ཀྱི་མཐར་ཐུག་དཔྱོད་པའི་རིགས་ཤེས་ཚད་མས། མ་རྙེད་པའི་དོན་དུ་འགྲོ་དགོས་པ་རེད་མོད་འགྲོ་མི་དགོས་པའི་དོན་ཨ། མ་རྙེད་པའི་དོན་མ་ཡིན་པ་དག་འདུག་དོན་ཡིན་པ་དག་ཡིན་ན་མི་ཤེས་ད་དེ་གཅིག་བྱས་དེ་ཚོ་གཅིག་བྱས་དེ་རྩད་བཅད་བྱུང་ཡག་ཁུག་མི་འདུག་རྐང་མག་དེ་གཅིག་སྤེལ་དེ་ཡང་ག་འདྲ་ཡིན་ན་མི་ཤེས།

བར་འདུག་ག་བར་འདུག་ཁོ་རང་ཁོ་རྩེད་ཅིང་འདུག་ངོ་རང་གིས་རང་གི་ཡན་ལག་དང། ངོ་གཅིག་ལ་འདུག་ཐ་དད་དུ་འདུག་དེ་འདྲའི་རྩད་གཅོད་འདྲ་མི་འདྲ་བྱེད་པའི་མཐའ་མ་ཁོ་ལ་མ་རྙེད་པ་ཅིག་ཡོད་ར་མ་རྙེད་པ་དེ། འོ་དེ། མ་མཐོང་བ་ནི་མཐོང་བ་དམ་པ་གོ་ཆགས་འགྲོ་བ་ཡིན་པའི་ཕྱིར། མ་རྙེད་པ་དེ་ག་རེ་ཡིན་ཟེར། མ་མཐོང་བ་མཐོང་བ་དམ་པ་རྟགས་ཟེར། དེའི་སྟེང་དུ་ཐ་སྙད་བཏགས་པའི་བཏགས་དོན་བཙལ་ཙ་ན་མ་མཐོང་བ་གོ་དེའི་སྟེང་གི་མཐོང་བ་དམ་པ་ཡིན་ཏེ་སྟོང་ཉིད་ཡིན་ཟེར་བ་དཀྱུས་མ་རེད། མ་མཐོང་བ་ནི་མཐོང་བ་དམ་པའོ་ཟེར་བས་འོ་དེ། དེའི་ཚེ་ན་རང་གི་ཆ་ཤས་དང་ངོ་གཅིག་ཐ་དད་གང་དུ་མ་རྙེད་པ། དུ་མ་གྲུབ་པ་རྙེད་པ་ན། ཆོས་དང་གང་ཟག་དེ་དག་གི་གནས་ལུགས་རྙེད་པར་འགྱུར་བ་ཡིན་ཏེ། དེའི་ཚེ་ན་དེ་དག་བདེན་པར་མེད་པ་རྙེད་པར་འགྱུར་བ་གང་ཞིག་དུ་ཡང་འགྱུར་ཟེར་གྱི་མིང་ཚིག་ཅིག་འདུག་གང་ཡིན་ནམ་ཞེ་ད་གང་ཅིར་རྟོགས་པར་བཞག་དགོས་པ་རེད་གང་དོན་དག་མདོར་བསུས་ན་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་མ་རྙེད་པ་དེ། དེའི་སྟེང་གི་གནས་ལུགས་ཨེ་ཡིན། རེད་པ། ཡིན་ད་དེའི་སྟེང་གི་གནས་ལུགས་ཡིན་ད་ཁོ་རྟོགས་དུས་སུ་དེའི་སྟེང་གི་སྟོང་ཉིད་རྟོགས་པ་རེད་མ་རེད། ད་འགྱུར་ཞེས་ཚིག་ཡོད་ན་ཡོད་ཅེས་གང་ཅིར་རྟོགས་པར་བཞག་དགོས་མེད་དོ། དེ་དག་བདེན་པར་མེད་པ་དེ་དག་གི་གནས་ལུགས་ཡིན་པའི་ཕྱིར་རོ། ད་འདི་ལྟར་བདེན་པར་མེད་པ་ཟེར་དེ་ག་རེ་རེད་དོ། བདེན་པར་མེད་པ་ཟེར་ཡང་ད་ལྟ་ཁོ་རང་ད་ལྟ་འདི་ག་ཚོད་ཅེ་ན། དེ་དག་བདེན་པར་མེད་པ་ཟེར་དེ་དག་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་དེའི་ཚེ་ན་མ་རྙེད་པ་ཁོ་རང་རང། དེ་ནི་དེ་དག་བདེན་པར་མེད་པ་གོ་ཆགས་འགྲོ་བ་རེད་མ་རེད། འོ་འདུག་ཟེར། དེ་དག་གི་གནས་ལུགས་ཡིན་པའི་ཕྱིར། གཉིས་པ། འདུག་ཟེར་ནས་སྐད་ཆ་དེ་བཤད་ནས་ད་ཡ་གི་མ་རྙེད། རྙེད་པའམ་གར་རོ་དེ་ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་མ་རྙེད་པ་ན། མ་རྙེད་པ་དེ་རྟོགས་པ་དེས་ན་སྟོང་ཉིད་རྟོགས་པ་རེད་ཡིན་ན་དེའི་ཚེ་ན་མེད་པ་ཁོ་རྟོགས་ཡོད་མ་རེད་ཁོས་ཟེར་ན་དེའི་ཚེ་ན་མ་རྙེད་པ་ཡིན་ན་དེའི་ཚེ་ན་ནི་རྙེད་ན་ནི་བདེན་གྲུབ་ཡིན་དགོས་དེ་རང་ལུགས་ལ་འགྲོ་བ་མ་རེད། མཐར་ཐུག་དཔྱོད་པའི་རིགས་ཤེས་ཚད་མ་ཁོས་བཙལ་བཅོས་བྱས་བྱས་པའི་ཐ་མ་ལ་དེ་རྙེད་ན། ཆོས་བདེན་གྲུབ་ཆགས་འགྲོ་བ་རེད་པ། ད་རང་ལུགས་ལ་དེ་མ་རྙེད་ཀྱང་མེད་པ་རྙེད་ཡོད་མ་རེད་ལན་རྒྱག་དགོས་རེད་པ་ཁོས་ཟེར་ན་མ་རྙེད་པ་ཡིན་ན་མེད་པ་རྙེད་པ་རེད་ཡིན་ཙང་ཆོས་ཐམས་ཅད་གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཐམས་ཅད་དེ། མཐར་ཐུག་དཔྱོད་པའི་རིགས་ཤེས་ཚད་མ་ཁོས་བཀག་པ་རེད་ཟེར་ལབ་ཀྱི་འདུག་པ། གང་ཅི་ད་འོ་འདུག་ཟེར་ད་གཉིས་པ་གཟུགས་སོགས། སྐད་ཆ་དང་པོ་དེ་བྱེད་ཁོ་རང་གི་རིགས་པ་དང་པོ་དེ་བྱེད། ད་གཉིས་པ་གཟུགས་སོགས་རྣམས་ལ་ཡོད་མེད་སོགས་མུ་བཞིར་བརྟགས་ནས་འགོག་པ་དེ་ཡང་རིགས་པ་ལྟར་སྣང་ཡིན་ཏེ་ཆོས་ཐམས་ཅད་ཡོད་པ་ཡིན་ཟེར་རྒྱུ་ཡོད་མ་རེད་མེད་པ་ཡིན་ཟེར་རྒྱུ་ཡོད་མ་རེད་ཡོད་པ་ཡིན་ཟེར་ན།

དེ་འདྲ་ཅིག་ད་སྔ་ར་བ། ཕན་ཚུན་སྤངས་འགལ་གྱི་དངོས་འགལ་གྱི་ད་ཟེར་ཡས་ད་སྔ་ར་བ་ད་དེ་མ་ཤོད་ཟེར་ལས་རང་རྒྱུད་སྐད་ཆ་རེད་གཟིགས་ཡག་དྲག་གུ། འོ་ཁོ་ན་རེ་རང་རྒྱུད་པ་མན་ཆད་ཀྱི་ལུགས་ལ་དགག་པ་གཉིས་ཀྱིས་རྣལ་མ་གོ་བ་ཡོད་ཀྱང་སེ་དགག་པ་གཉིས་མི་ད་དེ་ཡོད་པ་དང་མེད་པ་གཉིས་སེ་ཁོ་གཉིས་བྱས་དྲག་གོ་སོང། འོ་གོ་བ་ཡོད་ཀྱང་ལུགས་དེ་ལ་དགག་པ་གཉིས་རྣལ་མ་གོ་བ་མེད་དོ་ཟེར་ན་ཤེས་བྱ་ཆོས་ཅན། ཕན་ཚུན་སྤངས་འགལ་གྱི་དངོས་འགལ་མེད་ད་ཐལ་འགྱུར་བ་དབུ་མ་ཐལ་འགྱུར་ལུགས་ལ་ཕན་ཚུན་སྤངས་འགལ་གྱི་མེད་དངོས་འགལ་མེད་དེ་དེ་ད་ཞེས་ཚིག་ཅིག་ནང་ལ་འདུག་ད་ག་རང་དུ་ད་ད་དེ་དྲག་རེད། འོ་དངོས་འགལ་མེད་པར་ཐལ་ཡོད་པ་རྣམ་པར་བཅད་པས་མེད་པ་གོ་མི་ནུས། མེད་པ་རྣམ་པར་བཅད་པས་ཡོད་པ་གོ་མི་ནུས་པའི་ཕྱིར། དང་པོ་མ་གྲུབ་ན་ཟེར། ཡོད་པ་རྣམ་པར་བཅད་པས་མེད་པ་གོ་ནུས་ན། ད་ཡོད་པ་མ་ཡིན་ཟེར་ལབ་དེའི་ཚེ་མེད་པའི་སྒང་ལ་ཏག་ཏག་འགྲོ་གི་རེད། འགྲོ་ན་ཁྱེད་རང་དེ་དགག་པ་གཉིས་རྣལ་མ་གོ་བ་མེད་ཟེར་ཁོ་ད་ཡོད་མཁན་ཆགས་སོང་དབུ་མ་ཐལ་འགྱུར་ལུགས། འོ་མ་གྲུབ་པ་དེའི་ཕྱིར་རྩ་བར་འདོད་ན་དངོས་སྨྲ་བས་དངོས་པོ་བདེན་གྲུབ་ཏུ་ཁས་བླངས་པ་ལ། ད་དེ་མེད་ན་ཕན་ཚུན་སྤངས་འགལ་གྱི་དངོས་འགལ་མེད་ཟེར་ན། དངོས་སྨྲ་བས་དངོས་པོ་བདེན་གྲུབ་ཏུ་ཁས་བླངས་པ་ལ་ཁས་བླངས་ནང་འགལ་སྟོན་པའི་སྒོ་ནས་འགོག་མི་རིགས་པར་ཐལ། མི་རིགས་པར་ཐལ། ཕན་ཚུན་སྤངས་འགལ་གྱི་དངོས་འགལ་དེ་ཁྱོད་རང་དབུ་མ་ཐལ་འགྱུར་ལུགས་ལ་གཞི་མ་གྲུབ་པའི་ཕྱིར་བའི་ལ་རེ་ཞིག་འདོད་ན་དེ་དག་འགོག་པའི་རིགས་པ་དེ་དག་འགོག་རིགས་པ་ཡིན་པར་ཐལ་འགལ་ཟླ་དམིགས་པའི་གཏན་ཚིགས་ཀྱི་སྒོ་ནས་རེད་པ་ཕན་ཚུན་སྤངས་འགལ་གྱི་གཏན་ཚིགས་གང་སོགས་འགལ་དམིགས་ཀྱི་གཏན་ཚིགས་ཞི་བར་བ་དེའི་སྒོ་ནས་ད་གང་ཅི་དེ་ཚོ་རེད་པ། ག་རེ་ཡིན་ནམ་བུམ་པ་ཆོས་ཅན་བདེན་པར་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར་ཞེས་རང་གི་ཤ་ཡི་རྒྱུ་རྐྱེན་ལ་བརྟེན་ནས་སྐྱེས་པའི་ཕྱིར་ཟེར་དེའི་དེ་རིགས་དེ་ག་གང་ལོ་གཅིག་དུ་བྲལ་གཅིག་ག་དུ་རྟེན་འབྲེལ་གྱི་གཏན་ཚིགས་དེ་ཚོ་འགལ་དམིགས་ཀྱི་གཏན་ཚིགས་མ་རེད་པས། རེད་པ། འོ་འདུག་ཟེར། འགལ་ཟླ་དམིགས་པའི་གཏན་ཚིགས་ཀྱི་སྒོ་ནས་འགོག་རིགས་པའི་ཕྱིར། གཞན་ཡང་དངོས་སྨྲ་བས་དངོས་པོ་བདེན་གྲུབ་ཏུ། དམ་བཅས་པའི་དམ་བཅའ་དང་དབུ་མ་པས་བདེན་མེད་དུ་དམ་བཅས་པའི་དམ་བཅའ་གཉིས་པོ་དེ་ལ། དམ་བཅའ་ཡང་དག་ཡིན་མིན་གྱི་ཁྱད་པར་མེད་པར་ཐལ། དེ་དག་གང་ཡིན་ཡང་ཞེ་འདོད་ལ་ཚད་མས་གནོད་པ་ཡང་མི་སྲིད་གྲུབ་པ་ཡང་མི་སྲིད་པའི་ཕྱིར། རེད་པ། དངོས་སྨྲ་བས་དངོས་པོ་བདེན་གྲུབ་ཏུ་དམ་བཅས་པའི་དམ་བཅའ་དེའི་ཞེ་འདོད་ཁོ་ལ་ག་རེ་ཟེར་ན་དངོས་པོ་བདེན་པ་གྲུབ་པ་ཆགས་ཀྱི་རེད་པ་ཞེ་འདོད་ཁོ་ཟེར་ན་ཁོ་རང་བསམ་དོན་དེ་རེད། དེའི་ཕྱིར་དངོས་པོ་བདེན་པ་གྲུབ་པ་ཁོ་དང། དབུ་མ་པས་དངོས་པོ་བདེན་མེད་དུ་དམ་བཅས་པའི་དམ་བཅའ་དེའི་ཞེ་འདོད་ཁོ་ལ་དངོས་པོ་བདེན་པར་མེད་པ་རེད། དེ་གཉིས་པོ་དེ། འདུག་ཟེར། དམ་བཅའ་གཉིས་འདུག་དམ་བཅའ་གཉིས་པོ་དེ་ལ། དམ་བཅའ་ཡང་དག་ཡིན་མིན་གྱི་ཁྱད་པར་མེད་པར་ཐལ། དེ་དག་གང་ཡིན་ཡང་ཞེ་འདོད་ལ་ཚད་མས་གནོད་པ་ཡང་མི་སྲིད་གྲུབ་པ་ཡང་མི་སྲིད་པའི་ཕྱིར་རོ། ཚད་མས་གནོད་པ་མི་སྲིད་པར་ཐལ་དེ་དག་གི་དཔེར་ན་དངོས་པོ་བདེན་པར་མེད་པ། ཨ་ལེ་དཔེར་ན། དབུ་མ་རང་རྒྱུད་ཐལ་འགྱུར་བའི་ལུགས་ཤེས་བྱ་བྱེད་ན་དངོས་སྨྲ་བས་དངོས་པོ་བདེན་གྲུབ་ཏུ་དམ་བཅས་པའི་དམ་བཅའ་བདེན་པ་གྲུབ་པ་ཁོ་རེད་བདེན་གྲུབ་དེའི་དམ་བཅའ་ཞེ་འདོད་ལ་བདེན་པ་གྲུབ་པར་བྱའོ། བདེན་པ་གྲུབ་པ་དེ་ལ་ཚད་མས་གནོད་པ། མི་སྲིད་པ་ཡིན་པ་དང་ནི་ག་རེ་གོ།

ཕུང་གསུམ་པ་ཡིན་པའི་ཆོས་ཤིག་བརྟགས་ཏེ་གཞན་ཡང་ཆོས་གང་ལ་ཡང། འདི་ཡིན་དང་འདི་མ་ཡིན་གང་རུང་དུ་ཡང་བཟུང་དུ་མི་རུང་བར་ཐལ་ཡོད་མེད་སོགས་གང་དུ་ཡང་འཛིན་མི་རིགས་པའི་ཕྱིར། འདོད་ན་ཆོས་ཐམས་ཅད་སྤྲོས་བྲལ་ཡིན་པ་དང། ཡོད་མེད་སོགས་བཞི་པོ་གང་རུང་མ་ཡིན་ཞིང། མ་ཡིན། ཞེས་འཛིན་མི་རིགས་པར་ཐལ། ག་རེ་བྱས་ན། ཆོས་ཐམས་ཅད། ཆོས་གང་ལ་ཡང་འདི་ཡིན་དང་འདི་མ་ཡིན་ཟེར་ནས་སྐད་ཆ་བཤད་མི་ཆོག་པར་ཐལ། འོ། ཁས་ལེན་བྱས་མི་ཆོག་པར་ཐལ་བཟུང་དུ་མི་རུང་བ་ཡིན་ན། བྱོས་གང། དེས་ན་ཡོད་མེད་སོགས་གང་དུ་ཡང་འཛིན་མི་རིགས་པའི་ཕྱིར། ག་རེ་བྱས་ན་ཆོས་གང་ལ་ཡང་འདི་ཡིན་དང་འདི་མིན། གང་དུ་ཡང་བཟུང་དུ་མི་རུང་བར་ཐལ་བཟུང་དུ་མི་རུང་བར་ཐལ་ཡོད་མེད་སོགས་གང་དུ་ཡང་འཛིན་མི་རིགས་པའི་ཕྱིར། མི་རིགས་པ་ཡིན་པར་ཐལ་ཁྱོད་རས་ད་གིན་ལབ་སོང་ངམ། ཡོད་མེད་སོགས་བཞི་པོ་གང་རུང་དུ་འཛིན་སོང་ན། མཐའ་ལ། ལྷུང་འགྲོ་བ་ཡིན་ཟེར་ཁྱོད་རས་ལབ་སོང་ང། ད་ཡིན་ཚེ་ཆོས་དེ། ཆོས་གང་དང་གང་ཡིན་ན་ཁོ་ཡོད་མེད་སོགས་བཞི་པོ་གང་དུ་ཡང་བཟུང་མི་རུང་ན་ཆོས་གང་ལ་ཡང་འདི་དང་འདི་ཡིན་དང་འདི་ཡིན་མིན་ཟེར་ཁས་ལེན་བྱས་ཆོག་པོ་མི་འདུག་བ། འདོད་ན་ཆོས་ཐམས་ཅད་སྤྲོས་བྲལ་ཡིན་པ་དང། ཡོད་མེད་སོགས། བཞི་པོ་གང་རུང་མ་ཡིན་ཞེས་འཛིན་མི་རིགས་པར་ཐལ། ཆོས་ཐམས་ཅད་སྤྲོས་བྲལ་ཡིན་ཟེར་ཁོ་རང་གི་ཁས་གཅིག་རེད་ཁས་ལེན་གཅིག་རེད། དེ་ཡིན་ཟེར་ནས་ཁས་ལེན་ཡང་བྱས་མི་ཆོག་ཡོད་མེད་སོགས་བཞི་པོ་གང་རུང་མ་ཡིན་ཟེར་བཞིན་འཛིན་མི་རིགས་པར་ཐལ། ཆོས་འདི་ཡིན་དང་འདི་མིན་གང་དུ་ཡང་འཛིན་མི་རིགས་པའི་ཕྱིར། གཞན་ཡང་ཆེ་ཆོས་གང་ལ་ཡང་འདི་ཡིན་དང་འདི་མིན་གྱི་ངེས་ཤེས་ངེས་པ་ཡང་འདྲེན་མི་ནུས་པ་ཐེ་ཚོམ་འབའ་ཞིག་ཐེ་ཚོམ་ཟ་བ་འབའ་ཞིག་འོ་སྙིང་པོར་བྱེད་རིགས་པར་ཐལ་ཆེ་ཆོས་གང་དང་གང་ཡིན་ནའི་ཁོ་ལ་འདི་ཡིན་དང་འདི་མ་ཡིན་ཟེར་ནས་ཐག་བཅད་མི་ཆོག་པ་བྱས་ནས་ཐེ་ཚོམ་གྱི་ངང་ལ་བསྡད་པ་བྱས་ན་ད་ཁོ་བཞག་ཤོར་བ་དང་སྙིང་པོར་བརྩད་གཅོད་བྱེད་པའི་ཐ་མ་ཁོ་ལ་སྙིང་པོ་འདི་ཡིན་པར་ཐལ་སྙིང་པོར་བྱེད་རིགས་པ་ཆོས་ཐམས་ཅད་མྱུ་གུ་ཡོད་མེད་འོ། གང་རུང་མ་ཡིན་པའི་ཕུང་སུམ་གང་ཞིག། ཆོས་ཐམས་ཅད་མྱུ་གུ་ཡོད་མེད་གང་རུང། གང་རུང་མ་ཡིན་པའི་ཕུང་སུམ་པ་གང་ཞིག། མྱུ་གུ་ཡོད་མེད་གཉིས་པོ་དེ། གང་ཡང་མ་ཡིན་མཁན་གཅིག་ནི། ཆོས་ཅན་གཞག་དགོས་རེད་བ། གཞག་སྒོ་དེ་མྱུ་གུ་དེ་ཡོད་པ་ཡང་མ་ཡིན་མེད་པ་ཡང་མ་ཡིན་ཟེར་ཁས་བླངས་པ་ཅི། མྱུ་གུ་ཆོས་ཅན་ཡོད་པ་ཡང་མ་ཡིན་མེད་པ་ཡང་མ་ཡིན་ཟེར་ཁས་བླངས་ན་བུམ་པ། ཀ་བ་ཆོས་ཅན་མྱུ་གུ་ཡོད་པ་ཡང་མ་ཡིན། མྱུ་གུ་མེད་པ་ཡང་མ་ཡིན། མ་ཡིན་ན་ནི། ཀ་བ་དེ་མྱུ་གུ་ཡོད་མེད་བཞི་པོ་ཡོད་མེད་གཉིས་པོ་གང་རུང་གི་སྟེང་དུ་གང་ཡང་མ་ཡིན་གྱི་གཅིག་ཕུང་གསུམ་པ་དེ་ཆགས་འགྲོ་གི་འདུག་ཟེར། དེ་ལྟར་ཡིན་ན་ཆོས་ཐམས་ཅད་མྱུ་གུ་ཡིན་མིན་དང། མྱུ་གུ་སྐྱེ་མི་སྐྱེ་དང། དངོས་པོ་མྱུ་གུ་དངོས་པོ་ཡིན་པ་དང་དངོས་པོ་མ་ཡིན་པ་གང་རུང་མ་ཡིན་པའི་ཕུང་གསུམ་པ་ཁས་བླང་དགོས་པར་མཚུངས་པའི་ཕྱིར་རོ། ད་ཁྱོད་ལྟར་ན་ལུང་ལས་བསྟན་མ་བསྟན་ལ་ཡང་གསུངས་ཏེ་ཟེར་ནས། ཡོད་དང་མེད་པ་འདི་ཡང་མཐའ་གཅིག་སྟེ་ཞེས་གསུངས་པ་ལྟར་དུ། གཙང་དང་མི་གཙང་འདི་ཡང་མཐའ་ཉིད་ཡིན་ཞེས་གསུངས་པའི་ཕྱིར་རོ། ཅེའོ། ལུང་ལས་བསྟན་མ་བསྟན་ལ་ཡང། བསྟན་པ་ཡང་མ་ཡིན་མ་བསྟན་པ་ཡང་མ་ཡིན་ཟེར་བ་ཅིའི་ཕྱིར་ཞེ་ན། ཡང་ཐལ་འགྱུར་ལུགས་ལ་ཤེས་བྱ་ལ་བདེན་པ་གཉིས་སུ་གྲངས་ངེས་བྱེད་པ་ཡང་མི་འཐད་པར་ཐལ་ཕུང་གསུམ་སྤངས་པའི་འགལ་བ་ཁྱོད་རང་གི་མེད་ཟེར་ལབ་ཅིག། རོ། བ་མེད་དེ་གར་སོང་ན་ཡོད་མེད་གཉིས་མོ་དེ་ཡོད་པ་མཁན། ཡོད་པ་མ་ཡིན་གར་སོང་ཡོད་པ་ཡང་མ་ཡིན་མེད་པ་ཡང་མ་ཡིན་ཟེར་དུས་ཙང་ནི་ཡོད་མེད་གཉིས་མོ་དེ། ཕན་ཚུན་སྤང་འགལ་མ་ཡིན་པ་ཁས་བླངས་པ་རེད་འོ་དེ་བླངས་སོང་ན་དེ་གང་ག་ལོག་ཅིག་པ་རེད་དོ། ཡིན་ན། འོ་ནི་ད་ལྟ་འདི་ཐལ་འགྱུར་ལུགས་ལ།

མེད་བ་ལྟ་དགག་པ་གཉིས་རྣལ་མ་གོ་བ་དེ་མེད་ཟེར་ལབ་ཚར་བ་དེ་ཡིན་མི་སྲིད་པའི་ཕྱིར། རང་བཞིན་མེད་པ། དེ་ཡང་རིགས་པས་འགོག་པ་དང། རང་བཞིན་མེད་པར་ཡང་འཛིན་མི་རིགས་པར་ཐལ། རང་བཞིན་མེད་པ། དེ་ཡང། འོག་ཏུ། རང་བཞིན་མེད་པ་དེ་ཡང་རིགས་པས་འགོག་པ་དང། རང་བཞིན་མེད་པ་དེ་ཕར་རིགས་པས་འགོག་པ་དང།

རང་བཞིན་མེད་པར་བཟུང་ན་ཆད་ལྟར་ལྷུང་བའི་ཕྱིར་རོ། ཆོས་ཐམས་ཅད་དབུ་མའི་རིགས་པས་བཀག་པའི་ཕྱིར་དང་ལྟ་ས་གཅིག་ཅེས་དང་དུ་དེ་མེད་པར་འདུག་ཟེར་གར་དེས་ན་རང་བཞིན་མེད་པར་བཟུང་ན་ཆད་ལྟར་རང་བཞིན་མེད་པར་བཟུང་ན་ཆད་ལྟར་ལྷུང་བ་ཡིན་པའི་ཕྱིར་ཞེས་ཡིན་པ་ལྟར་ཡོད་དམ་མེད་པར་བཟུང་ན་ཆད་ལྟར་ཡོད་པར་བཟུང་ན་རྟག་ལྟར་ལྷུང་བ་ཞིག་ལ་ཕུང། འདོད་ན་མི་འཐད་དེ་ཤེས་རབ་སྙིང་པོ་ལས་ཕུང་པོ་ལྔ་པོ་དག་ཀྱང་རང་བཞིན་སྟོང་པར་རྣམ་པར་ཡང་དག་པར་རྗེས་སུ་བལྟའོ། ཞེས་དང་མདོ་སྡུད་པ་ལས་ཆོས་རྣམས་རང་བཞིན་མེད་པར་ཡོངས་སུ་ཤེས་གྱུར་པ་དེ་ནི་ཤེས་རབ་ཕ་རོལ་ཕྱིན་མཆོག་སྤྱོད་པ་ཡིན་ཏེ་དབུ་མ་དགག་བྱ་ཁྱབ་ཆེས་པ་ཁས་ལེན་མཁན་དེ་ལ་ལུང་དྲངས་ཆོག་གོ། ལུང་དྲངས་ཆོག་ཉན་རེ་བའོ། གར་འོང། བོད་སྔ་རབས་པ་མི་མཁས་པ་དེ་འདྲ་རེད་དེ་ར་བ་ཞེས་དང། ཞེས་གསུངས་པའི་ཕྱིར། གཞན་ཡང་དགག་པ་གཉིས་རྣལ་མ་གོ་བ་ཡོད་ཨ་དག་གོ་བ་ཡོད་གོ་བ་ད་ཆོས་རྣམས་རང་བཞིན་གྱིས་མེད་པ། མ་ཡིན་ན་ད་རྩོད་བཟློག་གི་ལུང་འདི་དྲངས་ཡས་ཡིན་པ་རེད། ཆོས་རྣམས་རང་བཞིན་གྱིས་མེད་པ། མ་ཡིན་ན་རང་བཞིན་གྱིས་གྲུབ་དགོས་པའི་ཕྱིར། གོ་བ་ཡིན་པ་ད་རྩོད་བཟློག་ལས་གལ་ཏེ་རང་བཞིན་ཉིད། གང་ཟག་གི་རང་བཞིན་མེད་པ་ཉིད་བཟློག་ན་རང་བཞིན་ཉིད་དུ་རབ་གྲུབ་འགྱུར་ཟེར་བ་དེ་དུ་བ་ཅན་བྱས་ཙང་རང་བཞིན་ཆོས་གང་དང་གང་ཡིན་ན་ཁོ་རང་བཞིན་གྱིས་མེད་པ་ལས་བཟློག་ན་རང་བཞིན་གྱིས་གྲུབ་པའི་གང་དག་རྟགས་སུ་འགྲོ་དགོས་རེད་ཟེར་དུས་རང་བཞིན་གྱིས་མེད་པ་དང་ཡོད་པའི་རང་བཞིན་གྲུབ་པ་གཉིས་མོ་དེའོ། ཕན་ཚུན་སྤང་འགལ་གྱི་དངོས་འགལ་ཡིན་པ་པོ་དེ་ནས་རྩོད་བཟློག་གི་ཤེས་ཡོན་དུ་བ་དེ་དང་དེའི་རང་འགྲེལ་ལས་རྩོད་བཟློག་རང་འགྲེལ་དུ་བའོ། ག་དེའི། ཚིག་རང་བཞིན་མེད་པ་ཉིད་ཀྱིས་ནི་དངོས་པོ་རྣམས་ཀྱི་འོ་རང་བཞིན་མེད་པ་ཉིད་འགོག་པར་བྱེད་ན་ནི་ཚིག་རང་བཞིན་མེད་པ་ཉིད་ཀྱིས་དངོས་པོ་རྣམས་ཀྱི་རང་བཞིན་མེད་པ་ཉིད་འགོག་པར་བྱེད་ན་དེ་མི་འགོག་རོ། ཚིག་རང་བཞིན་མེད་པ་ཉིད་ཚིག་དེ་རང་བཞིན་མེད་ཟེར་ལབ་ཡོང་དུས་ཙ་ནི། དངོས་པོ་རྣམས་ཀྱི་རང་བཞིན་མེད་པ་གོ་འགོག་པར་བྱེད་པ་མ་རེད་མ་ཡིན་ཏེ་རང་བཞིན་མེད་པ་ཉིད་བཀག་པ་ཉིད་ཡིན་པའི་ཕྱིར་རོ། རང་བཞིན་འགོག་པར་བྱེད་ན་ནི་རང་བཞིན་མེད་པ་ཉིད་འགོག་པར་བྱེད་ན།

རང་བཞིན་མེད་པ་གོ་འགོག་ན་དངོས་པོ་རང་བཞིན་གྱིས་གྲུབ་པ་བཀག་པའི་ཕྱིར། དངོས་པོ་རང་བཞིན་གྱིས་གྲུབ་པ་བཀག་པ་རེད་བ་བཀག་པ་ཡིན་ད་ཐག་ཁ་ཚུགས་ག་བ་ཡོང་དགོས་དོན་རང་བཞིན་གྱིས་གྲུབ་པའི་སྒང་ལ་ཡོང་དགོས་ཀྱི་འདུག་དངོས་པོ་རྣམས་རང་བཞིན་རང་བཞིན་དང་བཅས་པར་འགྱུར་ལ། རང་བཞིན་དང་བཅས་པའི་ཕྱིར་ཞེས་ད་ཁོ་དངོས་པོ་དེ་རང་བཞིན་གྱིས་གྲུབ་པ་ཡིན་ན། འོ་དེ་རང་བཞིན་གྱིས་སྟོང་པ་མ་ཡིན་པར་འགྱུར་རོ་ཞེས་གསུངས་པའི་ད་དེ་ག་དེ་དེ་རེད་བ་གཉིས་འདུག་བ། རང་བཞིན་ཉིད་མེད་པ་ཉིད་བཀག་པའི་ཕྱིར་དངོས་པོ་རྣམས་རང་བཞིན་དང་བཅས་པར་འགྱུར་ཞེས་གཅིག་ཤེས་ཡོང་དུས།

ཆོས་ཐམས་ཅད་བདག་ཏུ་གྲུབ་པ་དང་བདག་ཏུ་མེད་པའོ། ཁས་ལེན་པ་འདི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཀྱང་འཕགས་དེ་འདི་ཁས་ལེན་ཆོག་མ་རེད་ཅེས་གསུངས་བཞག་བཞི་བརྒྱ་པ་ལས། སྟོང་མིན་མེད་པར་སྟོང་པ་ནི་ཞེས་སྟོང་མིན་མེད་པར། སྟོང་པ་ནི་གང་ལས་འབྱུང་བ་ཉིད་དུ་འགྱུར། སྟོང་མིན་མེད་པར། སྟོང་པ་ནི། སྟོང་མིན་མེད་པར་སྟོང་པ་ནི། འབྱུང། གང་ལས་འབྱུང་བ་ཉིད་དུ་འགྱུར། ཞེས་དང་རྩ་ཤེས་ལས། མི་སྟོང་ཅུང་ཟད་ཡོད་མིན་ན་ད་ཡིག་མི་གསལ་གོ་འདིར་འོ་ད་མ་ཡིག་གཤམ་བསྟན། མི་སྟོང་ཅུང་ཟད་ཡོད་མིན་ན་སྟོང་པའང་ཡོད་པར་ག་ལ་འགྱུར་ཞེས་གསུངས་པའི་ཕྱིར་ཟེར་ན། ད་དེ་སྐྱོན་དེ་སྐྱོན་མེད་དེ་དེའི་དོན་ནི། རང་བཞིན་གྱིས་གྲུབ་པས་མི་སྟོང་པའི་ཆོས་རྡུལ་ཙམ་ཡང་མེད་པས་སྟོང་མིན་མེད་པར་ཟེར་དེ་ལ་རང་བཞིན་གྱིས་གྲུབ་པའི་ཆོས།

རང་བཞིན་གྱིས་གྲུབ་པའི་སྟོང་པ་གོ། ནི། མེད་པར། རེ་བ། རང་བཞིན་གྱིས་གྲུབ་པ་གོ། འདུག་ཟེར་བ། རང་བཞིན་གྱིས་གྲུབ་པས་མི་སྟོང་པས་སྟོང་མིན་ཟེར་གོ་ལ་རང་བཞིན་གྱིས་གྲུབ་པས་མི་སྟོང་པའི་ཆོས་རྡུལ་ཙམ་ཡང་མེད་དེ་རང་ལུགས་ལ་མེད་རེ་བ། ཆོས་གཞི་གྲུབ་ན་རང་བཞིན་གྲུབ་པས་སྟོང་པས་ཁྱབ་འགྲོ་བ་རེད་ཡིན་ཙང་རང་བཞིན་གྱིས་གྲུབ་པས་མི་སྟོང་པའི་ཆོས་རྡུལ་ཙམ་ཡང་མེད་པར་རང་ལ་མེད་རེད།